འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
སེམས་ཁམས་རིག་པ་ཡི་ལྟ་གྲུབ་ཀྱི་གྲུབ་མཐའི་ཁྲོད་ནས་མི་གཙོས་རིང་ལུགས་ཀྱི་སེམས་ཁམས་རིག་པ་ཟེར་བའི་ལྟ་གྲུབ་ཀྱི་ཕ་ལ་ངོས་འཛིན་བྱ་ཡུལ Carl Rogers ཡིས། མིའི་སེམས་ཁམས་ཀྱི་འཕྲོད་བསྟེན་ཐོབ་པར་དང་པོ་འགྲོ་བ་དང་སྐྱེ་དངོས་ཀྱི་རྩ་བའི་དགོས་པའམ་གྲུབ་ཆར་ངོས་འཛིན་བྱས་ཡོད་པ་དེ་ནི། འདི་ནི་རང་འདུན་ནམ་གང་ཟག་གམ་ཚེ་སྲོག་སོ་སོ་ཡི་འཚོ་གནས་ཀྱི་དགོས་མཁོ་ཁག་དང་རང་གི་ཁ་ཕྱོགས་སའི་ཕུགས་འདུན་མངོན་འགྱུར་ཡོང་རྒྱུ་དེ་ཡིན་པར་དམིགས་ཡུལ་གཙོ་བོ་དེ་ཡིན་པ་དང། དེ་ལྟར་བྱུང་ན་ནང་སེམས་ཀྱི་འཕྲོད་བསྟེན་དོ་མཉམ་པོ་ཡོང་གི་ཡོད་པ་རེད། ཁོང་གིས། སྐྱེ་འགྲོ་དང་སྐྱེ་དངོས་ཚང་མ་ཡིས་རང་སོ་སོ་ལ་མཐུན་པ་ཅི་ཡིན་པ་དང་མི་མཐུན་པ་ཅི་ཡིན་པ་དེ་ཤེས་ཀྱི་ཡོད་པ་དང། ཚན་རིག་གི་ཐོག་ནས་འགྲོ་བ་བྱུང་ཚུལ་ངོས་འཛིན་པའི Evolution ནམ་སྐྱེ་འགྲོ་འཕེལ་འགྱུར་གྱི་བརྒྱུད་རིམ་ནང་ལ་རང་སོ་སོ་ལ་འཚོ་བ་ཡི་ནུས་པ་ཐོན་ཡོད་པ་དང་དེ་ཡི་གྲས་ནི་དཔེར་ན་བྱམས་བརྩེ་དང་དོ་སྣང་གསོ་སྐྱོང་ལ་སོགས་པ་བཟང་ཕྱོགས་ཀྱི་རིན་ཐང་རང་བཞིན་ནས་བརྩི་སྲོལ་དར་བ་ཞིག་ཡིན་པར་ངེས་ཤེས་བྱུང་ཡོད་པ་རེད། འདི་ལ་ཁོང་གིས Organismic Value འམ་སྐྱེ་དངོས་ཀྱི་རིན་ཐང་ཞེས་འབོད་ཀྱི་འདུག། རིན་ཐང་དེ་བརྒྱུད་ནས་རང་ལ་བཟང་ཕྱོགས་སུ་ངོས་འཛིན་པའི་ལམ་ལྷོང་ཡོང་རྒྱུ་དེ་རིན་ཐང་ལ་བརྩི་གི་ཡོད། དཔེར་ན་བྱིས་པ་མ་སྐྱེས་མ་ཐག་ནས་དེ་ལ་བྱམས་བརྩེ་དགོས་ཀྱི་ཡོད་པ་ལྟར་སྐུ་ཞབས་རོ་ཇེར་གྱིས། གལ་ཏེ་བྱིས་པ་ལ་བྱམས་བརྩེའི་ཚོར་བ་མེད་ན་དེ་འཚོ་གནས་ཡོང་རྒྱུ་ཁག་པོ་ཡིན་སྲིད་པ་དང་ལྷག་པར་དུ་དེས་མི་ཚེ་ལམ་ལྷོང་ལྡན་པ་ཡོང་རྒྱུ་མིན་པ་ཐག་ཆོད་པ་ཡིན་པའི་འགྲེལ་བརྗོད་བྱས་འདུག་དེ་ལྟར་འགྲོ་བ་མི་ལ་མཚོན་ན་རང་སོ་སོ་ལ་དཔགས་པའི་ཡར་རྒྱས་ཀྱི་མདུན་ཕྱོགས་སུ་སྐྱོད་པའི་ནུས་པ་ཡི་ས་བོན་དེ་ཡོངས་སུ་སྨིན་རྒྱུ་དེ་མི་དེ་ཡི་རང་བཞིན་གྱི་ཕུགས་འདུན་ཞིག་དང་དེའི་ཕྱོགས་སུ་མདུན་སྐྱོད་བྱེད་ཐུབ་ན་སེམས་ཁམས་ཀྱི་འཕྲོད་བསྟེན་དོ་མཉམ་པོ་གནས་ཀྱི་ཡོད་པ་རེད། འོན་ཀྱང་ཁོང་གིས་སྤྱི་ཚོགས་ཀྱི་ཤུགས་རྐྱེན་འོག་ནས་མི་དེ་རང་གི་ཕུགས་འདུན་གྱི་ཕྱོགས་སུ་བསྐྱོད་པར་བར་ཆད་གཏོང་གི་ཡོད་པ་ངེས་ཤེས་བྱུང་འདུག་དེ་ཡང་མིའི་འགྲོ་བ་ཡི་འཕེལ་རིམ་ནང་ལ་སྤྱི་ཚོགས་ཀྱི་མི་བཟང་པོ་དང་ནུས་པ་ཅན་ཟེར་བ་ཅི་འདྲ་ཞིག་ཡིན་པར་གཏན་འབེབས་ལྟ་བུ་བཟོ་གི་ཡོད་པ་དང། སྤྱི་ཚོགས་དེའི་ནང་གི་མི་འདྲ་མི་འདྲ་ཚང་མ་ལ་རིམ་བཞིན་རིན་ཐང་གཅིག་པ་ངོས་འཛིན་མཁན་ལ་བསྒྱུར་ནས། མི་རང་སོ་སོས་རང་གི་རིན་ཐང་ངོ་མ་དེ་ལ་སྐྱོན་ཆགས་ཏེ། སྤྱི་ཚོགས་དེའི་རིན་ཐང་ཅི་འདྲ་ཞིག་འཇོག་པ་དེ་རང་གི་ཕུགས་འདུན་ལྟ་བུ་ལ་འགྱུར་གྱི་ཡོད་པ་རེད། དེ་ནི་རང་གི་སེམས་ལ་དཀའ་ངལ་འཕྲད་གཞི་ཆེ་རུ་འགྱུར་གྱི་ཡོད་པ་དེ་ནི། སྤྱི་ཚོགས་དེའི་ཕུགས་འདུན་དེ་མི་ཚང་མ་ཡིས་སྒྲུབ་མི་ཐུབ་པ་ཞིག་ཡིན་པ་དེ་རེད། དེ་ནི་བྱེ་བྲག་སོ་སོ་ལ་གཞི་རྩ་ནས་ནུས་པ་མི་འདྲ་བ་དང་རང་བཞིན་མི་འདྲ་བ་ཡོད་ཀྱང། སྤྱི་ཚོགས་གཅིག་གིས་མི་རེ་རེ་ཡི་ནུས་པ་དང་རང་བཞིན་རེ་རེ་ལ་གཞིར་འཇོག་ནས་རིན་ཐང་མི་འདྲ་བ་བཟོ་མི་ཐུབ་པ་དེ་ནི་སྤྱི་ཚོགས་ཁྱོན་ཡོངས་ལ་རིན་ཐང་གཅིག་པ་བཟོ་གི་ཡོད་པ་དེ་རྐྱེན་གྱིས་རེད། དེ་ཡང་སྐུ་ཞབས Rogers ནས Organismic Valueའམ་རང་བཞིན་སྐྱེ་འགྲོ་ཡི་རིན་ཐང་ཟེར་བ་དང། Conditions of Worth འམ་ཆ་རྐྱེན་སྤྲད་པའི་རིན་ཐང་ཟེར་བ་གཉིས་བཀོད་འདུག་རང་བཞིན་སྐྱེ་འགྲོའམ་སྐྱེ་དངོས་ཀྱི་རིན་ཐང་དེ་མི་སྒེར་སོ་སོ་ཡི་རང་བཞིན་གྱི་གྲུབ་ཆ་དང་མཐུན་པའི་རིན་ཐང་ཞིག་ཡིན་པ་དང། ཆ་རྐྱེན་སྤྲད་པའི་རིན་ཐང་ཟེར་བ་དེ་སྤྱི་ཚོགས་ཀྱིས་བཟོས་པའི་རིན་ཐང་དེ་རེད། རང་བཞིན་སྐྱེ་འགྲོ་ཡི་རིན་ཐང་དེ་ལས་རང་གིས་རང་ལ་སྤོབས་པ་སྤྲོད་པའི་བཟང་ཕྱོགས་ཀྱི་ངོས་འཛིན་ཟེར་བ་དེ་ཡོང་གི་ཡོད་པ་དང། ཆ་རྐྱེན་སྤྲད་པའི་རིན་ཐང་དེ་ལས་ཆ་རྐྱེན་སྤྲད་པའི་བཟང་ཕྱོགས་ཀྱི་ངོས་འཛིན་ཟེར་བ་དེ་ཡོང་གི་ཡོད་པ་རེད། བཟང་ཕྱོགས་ཀྱི་ངོས་འཛིན་ཟེར་བ་དེ་རང་གི་རིག་ནུས་རང་གིས་བསྐྱངས་ནས་རང་གི་རིན་ཐང་བསྒྲུབ་པ་དེ་ཡིན་ཅིང། དེ་ནི་རང་གི་བཅོས་མ་མ་ཡིན་པར་རང་ཚུགས་བརྟན་པོ་བཟུང་བའི་བརྒྱུད་ནས་རང་གི་རིན་ཐང་རྩ་འཛིན་བྱེད་པ་དེ་ཡིན་པ་ཞིག་རེད། དེ་ནི་སེམས་ཀྱི་འཕྲོད་བསྟེན་དོ་མཉམ་པོ་བྱེད་པའི་རྒྱུ་ཞིག་ཡིན་ཞིང། འོན་ཀྱང་ཆ་རྐྱེན་སྤྲད་པའི་རིན་ཐང་ལས་གྲུབ་པའི་ཆ་རྐྱེན་སྤྲད་པའི་བཟང་ཕྱོགས་ཀྱི་ངོས་འཛིན་ཟེར་བ་དེ་ནི་རང་གི་གཞི་རྩའི་རིན་ཐང་རྩིས་མེད་བཏང་ནས་སྤྱི་ཚོགས་ཀྱིས་ཆ་རྐྱེན་སྤྲད་པའི་རིན་ཐང་དེའི་རྗེས་སུ་བསྙེགས་ཏེ། དཔེ་ལ་རང་ལ་མེད་ནའང་ཡོད་མདོག་ཏུ་བྱེད་དགོས་པ་དང་རང་གིས་མ་ཤེས་ཀྱང་ཤེས་མདོག་ཏུ་བྱས་ནས་སྤྱི་ཚོགས་ཀྱི་ངོས་འཛིན་ཡང་དག་བྱེད་པ་དེ་ཡིན་ཅིང། དེ་ནི་རང་གི་སེམས་ལ་སྤོབས་པ་ཉམས་བྱེད་དང་སེམས་ཁམས་ཀྱི་འཕྲོད་བསྟེན་དོ་མི་མཉམ་པར་བྱེད་པའི་རྒྱུ་རྐྱེན་ཞིག་ཡིན་པ་ཞིག་རེད།

འོན་ཀྱང་དེ་རྣམས་མ་བཟུང་ནས་སྤྱི་ཚོགས་ཀྱིས་བཟོས་པའི་ཆ་རྐྱེན་སྒྲུབ་པའི་ཕྱོགས་སུ་བསྐྱོད་པ་ཡིན་ན། དེ་ནི་དོན་དངོས་སུ་གང་ཟག་དེ་མ་ཡིན་པ Ideal Self དེ་གཞན་གྱིས་དཔེ་སྟོན་པའི་གང་ཟག་ཞིག་ལ་འགྱུར་གྱི་ཡོད་པ་རེད། སྐུ་ཞབས Rogers ཡིས་གཞན་གྱིས་དཔེ་སྟོན་པའི་གང་ཟག་ལ་གྱུར་ན་དེ་ནི་རང་ངོ་མ་མ་རེད་ཅེས་བརྗོད་ཡོད། དེ་ནི་དུས་ནམ་ཡིན་ན་ཡང་རང་གིས་ཡོངས་སུ་སྒྲུབ་མི་ཐུབ་པའི་རང་རྫུན་མ་ཞིག་ཡིན་པར་ངོས་འཛིན་བྱས་འདུག། རང་ངོ་མ་ནི་ཁྱོད་སུ་ཡིན་པ་དེ་ཡིན་ཅིང་རང་རྫུན་མ་དེ་ཁྱོད་སུ་ཆགས་དགོས་པ་དེ་ཡིན་པ་རེད། ཁྱོད་སུ་ཞིག་ཆགས་དགོས་པ་དེ་ནམ་ཡང་འགྲུབ་ཐབས་མེད་པའི་རང་བཞིན་ཞིག་ཡིན་པ་དེ་ནི་དེའི་ཤུགས་རྐྱེན་ཅི་ཙམ་ཆེ་རུ་སོང་བ་དེ་ཙམ་གྱིས་རང་གི་སེམས་ལ་དཀའ་ངལ་ཇེ་ཆེ་སྤྲོད་ཀྱི་ཡོད་པ་རེད། དེ་ཡང Incongruence ཟེར་བའི་རང་གི་རང་བཞིན་དང་མི་མཐུན་པའི་ཕུགས་འདུན་གྱིས་རང་གི་སེམས་ལ་སྐྱོན་ཅི་ལྟར་བྱེད་ཀྱི་ཡོད་པའི་སྐོར་ལ་སྐུ་ཞབས Rogers ཡིས་གསལ་སྟོན་བྱས་པའི་ནང་ལ། དེ་ཡིས་རང་གི་གནས་སྟངས་འཇིགས་སྐུལ་བྱེད་པ་དང་དེའི་བརྒྱུད་ནས་སེམས་བག་མི་ཕེབས་པ་བཟོ་བ་བྱེད་པ་དང། དེ་ཡིས་རང་ལ Defense འམ་རང་སྲུང་བྱེད་དགོས་པ་བཟོ་གི་ཡོད་པ་རེད། འདིར་རང་སྲུང་ཟེར་བ་དེ་ཅི་འདྲ་ཞིག་ལ་གོ་གི་ཡོད་པ་རེད་ཟེར་ན། དེ་ནི་སེམས་ནང་དཀའ་ངལ་འཕྲད་དུས་དེ་ལ་གདོང་ལེན་བྱེད་པའི་ཐབས་ཤིག་སྟེ། ངོས་མི་ལེན་པ་དང་ངོས་འཛིན་ལོག་པ་བྱེད་པ་དེ་རེད། དཔེར་ན་ཁྱོད་ཀྱིས་ཤིང་ནགས་ཤིག་ནང་ལ་དོམ་ཞིག་དང་ཐུག་ན། ཁྱོད་ཀྱིས་མིག་བཙུམ་ནས་དོམ་མེད་པ་ལ་ངོས་འཛིན་བྱེད་པ་ལྟ་བུ་ཞིག་ཡིན་པ་དང། ཁྱོད་ཀྱི་སེམས་ནང་ལ་དཀའ་ངལ་སྤྲོད་མཁན་དེ་ཡོད་པ་ཁས་མི་ལེན་པ་དང་ཡང་ན་དེ་ཡིས་བསྐྲུན་པའི་གནད་དོན་འགྲེལ་བརྗོད་ལོག་པར་བྱས་ནས་དེ་དཀའ་ངལ་སྤྲོད་མཁན་མ་ཡིན་པར་ངོ་བོ་བཟོ་ཐབས་བྱེད་ཀྱི་ཡོད་པ་དེ་རེད། འོན་ཀྱང་དེ་ནི་དོན་དངོས་སུ་མེད་པའི་བཅོས་མ་ཡི་བྱ་ཐབས་ཤིག་རེད། དཔེར་ན་སློབ་མ་ཞིག་གིས་རང་ལ་ཡིག་ཚད་ཡག་པོ་ལོན་དགོས་པ་སྤྱི་ཚོགས་ཀྱི་ཤུགས་རྐྱེན་འོག་ཡོད་པར་བརྟེན་ནས་གལ་ཏེ་དེ་ཡིས་ཡིག་ཚད་ཡག་པོ་མ་ལོན་ན་དེ་དགེ་རྒན་གྱི་སྐྱོན་ཡིན་པར་ངོས་བཟུང་བ་དང་ཡང་ན་དྲི་བ་ཁག་དྲག་པའི་སྐྱོན་ཡིན་ཚོད་ཀྱི་ངོས་འཛིན་ལོག་པ་བྱེད་པ་ལྟ་བུ་ཞིག་ཡིན་པ་རེད། དེ་ལྟ་མ་ཡིན་པར་རང་སུ་ཡིན་རང་གི་ངོས་འཛིན་དང་བདག་སྐྱོང་བྱས་ནས་སྐུ་ཞབས་རོ་ཇར་སུས་བརྗོད་པའི Healthy Person ནམ་འཕྲོད་བསྟེན་ལྡན་པའི་མི་ཞིག་བྱེད་དགོས་ན། དེ་ནི་སྐུ་ཞབས་རོ་ཇར་སུ་དང་དེ་རྗེས་སེམས་ཁམས་རིག་པ་བ Maslow སོགས་ཀྱིས་བརྗོད་པའི Fully Functioning ངམ། བྱ་བ་ཆ་ཡོངས་སུ་ཚང་བ་བྱེད་ཐུབ་པ་ཟེར་བ་ཞིག་ཡོང་དགོས་ཀྱི་ཡོད་པ་དང། དེ་ལྟར་ཡོང་བ་ལ་དོན་སྣེ་ཁག་ལྔ་ཚང་དགོས་ཀྱི་ཡོད་པ་གསལ་སྟོན་བྱས་འདུག། དོན་སྣེ་དང་པོ་དེ Openness to Experience འམ་ཉམས་མྱོང་ལ་བློ་སྒོ་ཕྱེས་པ་ཟེར་བ་རང་སྲུང་མི་བྱེད་པ་རང་གི་ཚོར་བའི་མྱོང་བ་ཚུད་པའི་འཛམ་གླིང་འདིའི་ནང་གི་རང་གིས་ཅི་མྱོང་བ་དེ་འགྱུར་བ་མི་གཏོང་པ་དེ་ངོས་འཛིན་བྱེད་དགོས་པ་དེ་ཡིན་པ་ཞིག་རེད། དེ་ནི་རང་གི་སེམས་ཀྱི་ཚོར་བ་ཚུད་པའི་དོན་དངོས་ཁག་ཁས་ལེན་བྱེད་དགོས་པ་ཞིག་ཡིན་ཅིང། གལ་ཏེ་རང་གི་ཚོར་བ་དེ་རང་གིས་ཁས་ལེན་མ་བྱས་ན་རང་གི་ཕུགས་འདུན་དེ་བསྒྲུབ་པའི་ལམ་ཁ་མེད་པ་ལྟ་བུ་ཞིག་ཡིན་པ་རེད། དོན་སྣེ་གཉིས་པ་དེ། ཡོད་པའི་རང་བཞིན་གྱི་འཚོ་བ་ཟེར་བ་དེ་ཡིན་ཅིང། དེ་ནི་རང་གི་ད་ལྟའི་འཚོ་གནས་ངོ་མ་དེ་དང་བསྟུན་ནས་དུས་ད་ལྟ་ནི་དོན་དངོས་སུ་ཡོད་པའི་གནད་དོན་གཅིག་པུ་དེ་ཡིན་པར་བརྟེན་ནས་དུས་འདས་པ་དང་མ་འོངས་པ་ལྟ་བུ་གཅིག་ཡོལ་ཚར་བ་དང་གཅིག་ཡོང་རྒྱུ་བསྡད་པ་ལ་བསྟུན་མི་རུང་བ་ཞིག་ཡིན་པ་རེད། ཀྱི་རྒྱུ་མཚན་དེའི་འོག་ནས་དུས་འདས་པ་ཡི་སྐོར་ཤེས་རྟོགས་བྱེད་མི་རུང་བ་ཟེར་རྒྱུ་མེད་པ་དང་དུས་མ་འོངས་པའི་ཆེད་དུ་འཆར་གཞི་འཇོག་མི་རུང་ཡང་ཟེར་རྒྱུ་མེད་པ་ཞིག་རེད། འོན་ཀྱང་དེ་གཉིས་འདས་པའི་དྲན་པ་དང་མ་འོངས་པའི་དམིགས་ཡུལ་དུ་ངོས་འཛིན་ངོས་འཛིན་པ་ལས་ད་ལྟ་རང་ཉིད་དེའི་ཆེད་དུ་ཡིན་པ་ངོས་འཛིན་མི་རུང་བ་ཞིག་ཡིན་པ་རེད། གསུམ་པ། སྐྱེ་ནུས་ཀྱི་ཡིད་ཆེས་ཟེར་བ་དེ་ཡིན་ཅིང། དེ་ནི་རང་ཉིད་སྐྱེ་ནུས་སམ་སྐྱེ་ཁམས་ཀྱི་འགྱུར་འགྲོས་དེ་དང་ནི་དེའི་རིན་ཐང་ངོས་འཛིན་དགོས་པ་ཞིག་ཡིན་པ་རེད། སྐུ་ཞབས་རོ་ཇར་སུ་ཡིས། འདི་ནི་རང་གིས་རང་ལ་ངེས་ཤེས་དང་ཡིད་ཆེས་བྱེད་དགོས་པ་དེ་ཡིན་པའི་འགྲེལ་བརྗོད་བྱས་འདུག་བཞི་པ། ཉམས་མྱོང་དང་སྐྱེས་པ་ཡི་རང་དབང་ཟེར་བ་དེ་ཡིན་ཅིང། དེ་ནི་མི་རང་སོ་སོ་ཡི་ཕུགས་འདུན་གྱི་རང་དབང་ངོས་འཛིན་ཐོག་དེ་དང་བསྟུན་ནས་འགན་འཁུར་དང་བྱ་བ་བྱེད་དགོས་པ་དེ་ཡིན་པ་རེད། དཔེར་ན་སྤྱི་ཚོགས་དང་གཞན་གྱི་ཤུགས་རྐྱེན་འོག་ནས་རང་སུ་ལ་འགྱུར་དགོས་པ་ཡི་བྲན་གཡོག་ཏུ་མི་ཆགས་པ་ཟེར་རྒྱུ་ལྟ་བུ་རེད། ལྔ་པ། རང་གི་ངོ་བོ་དང་མཐུན་པའི་ཕུགས་འདུན་དུ་བགྲོད་པ་དེ་ལ་དགོས་པའི་བྱ་བ་གསར་གཏོད་ཐུབ་པ་སོགས་བྱེད་དགོས་ཀྱི་ཡོད་པ་བཅས་རེད། དེ་རྣམས་ནི་སྐུ་ཞབས་རོ་ཇེར་སུ་ཡིས་ངོས་བཟུང་བའི་མི་གང་ཞིག་གིས་རང་གི་གཞི་རྩའི་ནུས་པ་ཆ་ཡོངས་སུ་འགྲུབ་པར་བྱ་རྒྱུ་ལ་ཡོན་ཏན་ལྔ་ཚང་དགོས་པ་དེ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་མིའི་སེམས་ཁམས་ཀྱི་འཕྲོད་བསྟེན་ཡག་པོ་ཡོང་བར་མི་རང་སོ་སོར་ཡོད་པའི་ནུས་པ་དང་འདུན་པ་གཞི་ལ་བཞག་ནས་སྤྱི་ཚོགས་དང་གཞན་གྱི་ཤུགས་རྐྱེན་མེད་པའི་མི་ཚེ་བསྐྱལ་ཐུབ་པ་དེ་གལ་ཆེན་པོ་ཡིན་པའི་སྐོར་ལ་ནུབ་ཕྱོགས་ཀྱི་མི་གཙོ་རིང་ལུགས་ཀྱི་སེམས་ཁམས་རིག་པའི་ཕ་ཞིག་ལ་ངོས་འཛིན་མཛད་པའི Carl Rogers ཡིས་གཏན་ལ་ཕབ་ཅིང་དེང་སྐབས་སེམས་ཁམས་རིག་པ་མང་པོ་ཡིས་ལག་བསྟར་བྱེད་པའི་སེམས་ཁམས་ཀྱི་འཕྲོད་བསྟེན་སྐོར་ཞུས་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན། ད་སོང་མ་ཟེར་རན།